བོད་དང་ཡང་སྙིང་ཨ་རག་རྫོང་སོ་ཐོག་སུ་ད་ཅིའི་གནས་པས་ཆོས་བྱེད་ལོ་བཅས། མཁས་བཙུན་བཟང་གསུམ་ག་འདྲ་རེ་བོ་ཅིག་ཡིན་ནའི། རང་གཅེས་འཛིན་ཁོའི་འོག་ཏུ་བཏང་བྱས་བཤད་དེ་ལ་གཅེས་བྱེད་ཚང་མ་ལོ་པའི་ཐེག་པ་ཆེན་པོའི་ཆོས་ལ་མ་འགྲོ་བ་ཡིན་ན་གྱོང་ཆེན་པོ་རག་གི་ཡོད་རེད། དགོས་པ་ཚང་མ་གི་རྒྱུ་དེ་དག་རང་གཅེས་འཛིན་གྱིས་བྱས་ཁོ་མེད་རོགས་བྱས་ན་ང་ཚོ་ད་གཟོད་སངས་རྒྱས་ཚར་གི་རེད། སངས་ཐག་རྒྱ་ཐམ་པ་ཡིན་ན་རྒྱས་ཚར་གི་རེད། ཁོའི་མྱང་འདས་པ། སྐད་ཆ་དམྱལ་བ་དང་མ་མོ་འགྲུབ་ཚར་གི་རེད།

དེ་འདྲ་ཡིན་ཙང་ཨ་ནི་ངན་སོང་གི་ནང་སྐྱེ་བ་ལེན་པ་ལ་གྲངས་ཀྱི་མི་ཤེས་པ་གན་ཆད་དེ་ད་དུང་ཡིན་པས་རང་གཅེས་འཛིན་འོག་ཏུ་བཏང་ན་འགྲོ་ས་དེ་འདྲ་གཅིག་ལས་ཡོད་མ་རེད། མྱོང་རྒྱུ་སྡུག་བསྔལ་གཅིག་ལས་ཡོད་མ་རེད་དེ་འདྲའི་མཐའ་འཁོར་རོགས་སམ་གཏོང་རོགས། ངེས་ཤེས་ན་ནི་རང་གཅེས་འཛིན་གྱི་སྐྱོན་དེ་དགུང་ག་ཚད་རྒྱག་གི་མཐུན་ཆེ་ས་དགུང་དེ་འདྲའི་བཞུགས་སླད་སོང་ན་ཨ་ནི། བས་ད་གན་ཆད་པའི་རང་གཅེས་འཛིན་འདི་གི་ཕུང་གི་བའི་རྩ་བ་རྣམས་ཁོས་བྱས་ནས་ཁོ་གཉིས་ཀྱི་ནང་བ་ཀློག་ལ་བསྡད་ན་དུས་གཏན་གྱི་དགྲ་བོ་རང་ནས་ཁོ་རེ་བཞག།

སྐུ་གཟུགས་ཁུར་བཅོལ་མགོན་པོའི་བཙན་པོ་བསྟི་གནས། བྱུང་ར། ཤི་རྒྱུ། གདུང་རྟགས་བཟོད་རྒྱུ། མ་རྒྱུ། གཉིད་ཁུག་རྨི་ལམ་སྐྱིད་པོ་མེད་པར་གང་ག་རང་གཅེས་འཛིན་གྱིས་བྱས་པ། རང་བློས་གཏོང་ལེགས་ལྡན་ཡར་ཞུ་ད། ཨ་ནི། ད་གས། བརྡབ་གསིག་ཡོང་གི་ཡོད་མ་རེད། ཐ་ན་ཤི་བའི་དཔེར་ན་ཚོང་རྒྱག་ཧ་ལོ་བུ་རང་ཆགས། ཚོང་རྒྱག་ཁེ་བཟང་བུ་བསམ་ནས་ཁོ་ཚོ་རང་གཅེས་འཛིན་རེ་བ་ཁུར་བྱུང་ད་མ་རེད། ཞིང་ཁ་ཐོག་བཅས།

ང་ཚོའི་གཅེས་མདོག་གང་ཡིན། དེ་འདྲ་ནི་འགོ་བ་མ་རེད་གཅེས་པར་བཟུང་གི་ཡོད་དེ་ཡིན་ན་གཞན་གཅེས་པར་བཟུང་རང་ཡོད་བ་མི་བ་དེ་ནོར་བུ་རེད་མི་ནོར་ག་ཡེ་ཡོད་བ་མ་རེད་ཅེས་དེ་ནོར་ལུགས་ག་རེ་རེད་ཟེར་ན། མདོར་ན་བྱིས་པ་རང་དོན་ཁོ་ན་དང་ཐུབ་དབང་གཞན་དོན་འབའ་ཞིག་མཛད་པ་སྐྱོན་དང་ཡོན་ཏན་དབྱེ་བ་རྟོགས་པའི་བློས་བདག་གཞན་མཉམ་བརྗེ་ནུས་པར་བྱིན་གྱིས་རློབས་བདག་གཞན་བརྗེ་ནུས་པར་མཐོང་བ་བྱིན་གྱིས་བརླབ་ཏུ་གསོལ་ཚེ་ལ་ད་མདོར་བསྡུས་ན་ཡང།

བུམ་པ་གཅིག་ནང་ཆུ་ཅིག་བླུག་དོང་ཙེ་ཏེ་དེ་ནང་བཅུག་མེ་ལོང་དེ་གའི་ཁར་བཀབ། ཨ་ནི་གོས་ལོག་སྤྱི་བོ་དེ་གྱོན་ནས་སངས་རྒྱས་ལ་ཕུལ་འགྲོ་བ་རེད། དེ་ནས་དེ་འདྲའི་བསོད་ནམས་ཡ་རུ་ཡ་རུ་ཕྱིན། ཨ་ནི་སྒྲོལ་མ་པས་བསམ་གྱིས་མི་ཁྱབ་པ། པའི་བྱང་ཆུབ་སེམས་དཔའི་སྤྱོད་པ་རླབས་པོ་ཆེ་མཛད་ནས། ཚེ་འཆད་དུད་འགྲོའི་སྐྱེ་བ་ལྔ་བརྒྱ་བཞེས་ཡོད་རེད་ལྔ་བརྒྱ་པོ་དེ་ལ་བྱང་ཆུབ་སེམས་དཔའི་སྤྱོད་པ་བླ་ན་མེད་པ་མཛད་ཡོད་རེད། མི་ཡི་སྐྱེ་བ་བཞེས་ནས་རྒྱལ་པོ་ཤ་སྟག་ལ་སྐྱེས་ནས་རྒྱལ་པོ་དེ་ཚོ་ཆོས་དང་ལྡན་པའི་རྒྱལ་པོ་བྱང་ཆུབ་སེམས་དཔའི། ཨེ་སྤྱོད་པ་རླབས་པོ་ཆེ་མཛད་འདས་ཀྱང། ཨེ་འབྱེད་པོ་མེད་པ་ག་ནས་ཡིན་ནས་སྐྱེ་བ་བཞེས་ནས་བསྐལ་པ་གྲངས་མེད་གསུམ་གྱི་ཚོགས་བསགས་ནས་སངས་རྒྱས་གོ་འཕང་ཐོབ། དེ་རིང་ས་འདི་སངས་རྒྱས་བཅོམ་ལྡན་འདས་ཕྱོགས་བཅུའི་ཞིང་ཁམས་རབ་འབྱམས། སེམས་ཅན་ཐམས་ཅད་ཀྱི་མགོན་དང་སྐྱབས་དང་དཔུང་གཉེན་རེ་ཟུང་ལས་ང་ཚོ་དེ་མ་བྱས་པ་ཅན། རང་ཁོ་ན་མ་གཏོགས་མ་བསམ་པ་ཡིན་ཙང། ཨ་ནི་དེ་ག་ལུས་བསྡད་པ་རེད་ད་མདོ་ཡི་ད་ག་རང་བསྡད་པ་རེད།

ད་དེ་བསྒོམས་པའི་སྐབས་ལ་ཐུན་རེ་རེ་བཞིན་དུ་ཐུན་མང་པོ་བསྒོམ་དུ་ཁ་བོ་བ་རེ་འོང་ནས་དེ་འདིར། ཐུན་རེ་རེ་བཞིན་དུ་ཞུ། ངས་ལ་ཨ་ནི་ཀུན་སློང་བཅོས་ཡག་དང། ཨ་ནི། གང་བྱེད་པ་རེད། ཀུན་སློང་དེ་ཡག་པོ་ཅིག་མི་འདུག་ན་ནི་དབུགས་བགྲང་བ་ལ་སོགས་པ་དབུགས་ཕམ་པའི་ཚུལ་དུ་བྱེད་ཡ་ལེ་བས་གྲངས་ཀ་ཕྲེང་མ་དང་མཛུ་གུས་མ་བགྲང་པ་བཞིན་སེམས་ཀྱིས་བགྲང་ནས་དབུགས་ཉི་ཤུ་རྩ་གཅིག་བར་དུ་བགྲང་ཡ་རེ་བ་དེ་འདྲའི་ཡོད་དང་ད་དུ་ཚུལ་གཅིག་པ་རེད།

བླ་མ་ལྷ་ལ་གསོལ་བ་བཏབ། བྱིན་རླབས་ཞུ། བདུད་རྩི་འབེབས་སྦྱང་བྱས་འབྱུང་ཁུངས་བྱས། དེ་འདྲའི་དཔེ་གི་དཔེ་གི་དཔེ་གི་མ་བྱས་པ། ནི། བསམ་བློ་ཁག་གཏོང་བསྡད་པའི་རྟོག་བརྗོད་གཅིག་མ་རེད། རང་གི་གཉིས་པ་དེ། རང་གཅེས་འཛིན་ལ་སྒོ་དུ་མ་ནས་སྐྱོན་དུ་བལྟ་བ་དེ་རེད། རང་གཅེས་འཛིན་ལ་སྐྱོན་དུ་བལྟ་བ་ཟེར་བ་དེ་ཡང་ཨེ་བསམ་བློ་གཏོང། ད། ཐོག་མ་མེད་པ་ནས་ང་ང་ང་སོགས་རང་རྩ་ཆེན་པོ་བྱས།

གཅེས་འཛིན་གྱི་ཡོན་ཏན་སྒོ་དུ་མ་ནས་བསམ་པ་མ་རེད་ཁ་སང་བཤད་ཚར་རེད་ཁ་སང་འདི་ཚོ་དགེ་སྡིག་འོག་ཏུ་བྱུང་ཡོད་མ་རེད་ངེས་ཡོད་མེད་མི་ཤེས། མ་ངེས་ན་ཡང་སྙ་ལན་ཅི་ཚ་ཕན་ཐོགས་ཀྱི་མ་རེད་ད་སྙིང་ཕྱིན་སོང་ཨ། ད་གཞན་གཅེས་འཛིན་གྱི་ཡོན་ཏན་བསམ་པ་དེ་རེད། གཞན་གཅེས་པར་འཛིན་པའི་ཡོན་ཏན་བསམ་པ་དེ་མ་སེམས་ཅན་ཐམས་ཅད་གཅེས་པར་བཟུང་ནས་བདེ་ལ་འགོད་འདོད་བདེ་བ་ལ་འགོད་འདོད་གོ་བློ་གཏིང་མོང་པོ་ཡིན་ན་ལྷན་དེ་ཅི་གོམས་རྒྱུ་བྱུང་ན་ད་གཟོད་ང་ཚོ་དེ་ལས་ཁ་ཐོར་ཡག་ཅི་རེད་ཚར་གི་རེད།

ཨ་ལི་དེ་འདྲའི་རིགས་ཅན་དུ་བསམ་བློ་གཏོང་བྱེད་ནི་ག་པར་སང་སང་རེད། སེམས་ཅན་ཐམས་ཅད་ཀྱི་བཀའ་དྲིན་དྲན། འོ་དེ་འདྲ་བྱས་ནས་དཔེར་ན། སེམས་ཅན་ལ། བདེ་སྐྱིད་ལ་སོགས་པ་བསྒོམས་ནས་བྱང་ཉིད་བྱང་སེམས་བསྒོམས་ནས་སངས་རྒྱས་ཐོབ་འགྲོ་ཨ་ལ་ལ། ཚེ་འདི་ལ་གནས་སྐབས་ལ་ཡིན་ནའི་བས་གཞན་གཅེས་པར་བཟུང་ནས་ཉམ་ཆུང་བྱས་གྱོང་ཁུར། མིའི་ཁྲོ་ཚུལ་གཏོང་ནས་ཁུར་རྡུང་བཅིང་ནས་ཁུར།

ད་ཕོ་བ་གཡོ་ནས་གཞན་ཡ་རྩ་ཆེན་པོ་བྱེད་པ་དང་དེ་འདྲ་རུ་ནུས་ཨ་ཡོང་བ་སོགས་ལེན་དགོས་དྲན་གི་རེད། དེ་ནུས་ཀྱི་རེད་ནུས་པ་ཡིན་ཏེ་བློ་གོམས་ན་ལས་པའི་གོང་ད་གར་དགོངས་བཞག་གི་ནས་གོམས་པའི་བུ་དེ་ལས་སླ་བ་ཡོད་རེད། གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡང་ཡོད་མ་ཡིན་གསུངས་རེད། དཔེར་ན་ཨ་ནི་ཡ་རྟ་ཞོན་མ་མྱོང་གི་རྟ་ཞོན་ལམ་སང་ཟག་འགྲོ་གི་རེད་བྱང་སོང་ན་རྟ་རྩེད་གང་མི་བྱེད་ད་གི་འདྲ་དུ་མིའི་ཚོང་ལ་ཟིན་གི་རེད།

ཞེས་ཨ་ཏི་དང་དམྱལ་བའི་ཤིང་རྟ་འདྲེན་པའི་གྱད་དུ་འཁྲུངས་པའི་སྒང་ལ་བཞི་ནི་ཐོག་མ་ནི། གཞན་དོན་གྱི་ཐུགས་བསྐྱེད་ནི་དང་ཐོག་མ་སྟེ་རང་གཅེས་པོ་མ་བྱས་རང་གི་གྱད་རོགས་ལ་དམིགས་ནས་དམྱལ་བའི་ཤིང་རྟ་འདྲེན་པའི་གྱད་རོགས་ལ་དམིགས་ནས་ཁོའི་སྡུག་བསྔལ་ཚུར་བླངས། གཞན་ཕན་གྱི་བསམ་པ་དང་པོ་ཐུགས་རྒྱུད་འཁྲུངས། དེ་ནས་ཡར་ལྷ་ལ་སྐྱེས་པ་པོ་ལ་ཐོག་ཡེ་ཤུའི་དམྱལ་བ་ནས་ཤི་འཕོས་ལྷ་ལ་སྐྱེས་ནས་དམྱལ་བ་འཇིགས་མ་དགོས་བྱུང་བ་ལ། ལྷ་དེ་ནས་མར་མི་ལ་སྐྱེས་པ་ཇོ་མོས་མི་ཚིག་ནི་མཛའ་བོའི་བུ་མོ་བཤད་པ་ཡིན་པ་ཁ་སང་ཚོང་པ་གཅིག་གི་བུ་མོ་ཕུ་བོ་བུ་ལ་བུ་མོ་མིང་བཏགས་པ་དེ། ཁོང་ཡང་ཨ་མའི་མགོ་ལ་འགོམ་ཡུག་གཏོང་པའི་རྐྱེན་གྱིས་ཨ་ནི་མགོ་ལ་ལྕགས་ཀྱི་འཁོར་ལོ་འཁོར་ཞིང། ལྕགས་ཀྱི་འཁོར་ལོ་ཕྱི་ཐག་བཟོ་མཁན་ཡོད་མ་རེད། མགར་བས་བརྡུངས་པ་མ་རེད་འཁོར་ལོ་སྲོག་ཤིང་སྤྲད་པ་མ་རེད་ཐག་པ་བཏགས་པ་མ་རེད་ཡང་སྟེ་ཐུགས་བརྩུབ་པའི་བསམ་བློ་དང་ད་ཁར་འཁོར་ལོ་ག་ནས་བྱུང་བ་ཡིན་ན་སེམས་བཟོད་མི་བདེ་བ་ཡིན་ན་སང་གྲང་འགུལ་དང། ལྕགས་སྲེག་ས་གཞི་སུ་ཡིས་བྱས་མེ་ཚོགས་དེ་དག་ཅི་ལས་བྱུང་དེ་འདྲ་དེ་དག་ཐམས་ཅད་ནི།

ལྷོའི་མཛའ་བོ་བུ་མོ་ལ་ཡང་ལྕགས་ཀྱི་མགོ་ལ་འཁོར་ལོ་བསྐོར་ལོ་ལྷས་མ་སྐྱེས་འཁོར་ལོ་འཁོར་དུ་ཡོད་པ་ལ་བཅག་སྟེ་ཡར་ནམ་མཁའ་ལ་འཕགས། བཅིངས་པ་ཁྲོལ་གྲོལ་བ་ཆིངས་ཞེས་སྒྲ་དེ་བྱུང་བ་ལྟར། ཨ་ནི་སྐྱེས་བུ་དེ་ཐར། ཨ་ནི་ཁོ་རང་དེ་བསྡད་ཅིང་ཁོ་རང་མགོ་ལ་ཕོག། ཁོ་ནི་དེ་ཀླད་པ་ཚུར་བཙགས་ནས་དེ་ང་རང་ཚུད་ནས་ཀླད་པ་ཏོག་སུ་བཏོན་ད་ཀླད་པ་ཀླད་ཁྲི་རལ་བྱང་གི་ཕྱི་དེར་ཡོད། ཁོ་ལས་ཀྱིས་བསྐུལ་བར་ཡིན་ཙང་མཛའ་བོ་བུ་མོ་མི་རེད་དེ་ཀླད་ཁྲི་རལ་ཀླད་པ་ཏོག་ཡིན་པའི་ཕྱི་དྲག་ཡིན་ནས་ན་ཚ་འདོགས་ལོག་སོང་ལོག་པས